ཡིན་ན་ཡང་ད། ཡོད་པ་དང་རང་བཞིན་གྱིས་ཡོད་པའི་ཁྱད་པར་ངོ་མ་དེ་རང་གི་མྱོང་ཐོག་ཏུ་དབྱེ་བ་ཕྱེ་ཡག་འདི་དང། མེད་པ་དང་རང་བཞིན་གྱིས་མེད་པའི་ཁྱད་པར་དེ་རང་གི་མྱོང་ཐོག་ཏུ་དབྱེ་བ་ཕྱེ་ཡག་འདི། དེ་གང་རེད་ཟེར་ན། སྟོང་ཉིད་ལ་དམིགས་པའི་སྒོམ་བྱུང་ཐོབ་ཚེ་སྒོམ་བྱུང་གི་གནས་སྐབས་སུ་མ་གཏོགས་བྱུང་ཨེ་ཡོད་མ་རེད། དེ་ལྟར་འདི་ཐ་སྙད་ཚད་མས་གྲུབ་པ་ཟེར་ཡག་འདི། ཨ་ནི་སྟོང་ཉིད་དངོས་ཡོད་མཐའ་རིས་རྟོགས་ཚར་ན་མ་གཏོགས།

སྤྱི་དོན་གྱི་ཐོག་ནས་བཤད་པ་ཡིན་ན་འདུས་བྱས་ཀྱིས་བསྡུས་པའི་དངོས་པོ་གཟུགས་ཅན་པ་རྣམས་ལ་ནི་སྟེང་འོག་ལ་སོགས་པའི་ཕྱོགས་ཀྱི་ཆ་དང། ཕྱོགས་ཀྱི་ཆ་དང་ཤེས་པ་རྣམས་ལ་སྐད་ཅིག་སྔ་ཕྱིའི་ཆ་དང། འདུས་མ་བྱས་རྣམས་ལ་རང་རང་གི་གཞི་རྟེན་དང་འབྲེལ་བའི་ཆ་དུ་མ། ཆ་དུ་མ་ཡོད་པ་ནི། དེ་ནི་གཟུགས་ཅན་ཡིན་ན་ནི་སྟེང་དང་འོག་གི་ཆ་ཡོད་དེ། ནི་ཤར་ལྷོ་ནུབ་བྱང་ལ་སོགས་པའི་དེ་ནི་ཕྱོགས་ཀྱི་ཆ་ཡོད་དེ། འདི་ནི་ཤེས་པ་དེ་ཚོའི་ཤེས་པ་ཡིན་པ་དེ་ཚོ་ལ་ནི།

ཀྱི་ཤར་གྱི་ནམ་མཁའ་དང་ནུབ་ཀྱི་ནམ་མཁའ་ལ་སོགས་པ་དེ་ཡུལ་དང་དུས་ཀྱི་དབང་གིས་ནི་བཞག་པ་དེ་འདྲ་རེད་དེ། ཡུལ་དང་དུས་ཀྱི་དབང་གིས། ཡུལ་གྱི་དབང་དུ་བྱས་ན་དེ་ཚོ་རེད། དུས་ཀྱི་དབང་དུ་བྱས་ན་ཁོ་ནམ་མཁའ་འདི་གནས་ས་འདི་སྣོད་ཆས་ཡིན་ན་རེད། ཁང་པ་ཡིན་ན་རེད་གང་དང་གང་ཡིན་ན་ཁོའི་ནང་གི་ནམ་མཁའ་དེ་ཁོ་དེ་གནས་པའི་རིང་དེ་ལ་ཡོད་རེད། ཁོ་མེད་པའི་རིང་ལ་དེ་ནི་ཁོ་ནམ་མཁའ་དེ་སྤྱིའི་ནམ་མཁའ་དང་ཕར་འདྲེས་སོང་བ་མ་གཏོགས།

ཐེག་པ་གཞན་གྱི་ལུགས་དང། ཐེག་པ་གཞན་ཡང་དེ་རྣམས་ཕར་ཕྱིན་ཐེག་པ་ལུགས་པ། ཕར་ཕྱིན་ཐེག་པའི་ལུགས་ནང་བཞིན་རེ་རེས་རང་བཞིན་མེད་པའི་སྟོང་ཉིད་གཅིག་པོ་དེ་ནི་སྒོམ་རྒྱུ་རེད་པས། འོ་ན། འོ་ན་འདི་མ་འདྲ་བ་རེ་བོ་ག་ག་ཡོད་དེ་ཡོད་མ་རེད། ཁྱོད་ཀྱིས་དེ་གཟིགས་ཡོད་རེད་བ། རང་བཞིན་མེད་པའི་སྟོང་ཉིད་གཅིག་པོ་སྒོམ་པ་མ་ཡིན། ཡིན་ན་སྒོམ་རྒྱུའི་སྟོང་ཉིད་དེ་ལ།

སྤྱིར་ན་ལྷ་ཡི་འཁོར་ལོ་སྒོམ་ཡག་གི་བསམ་བློ་འདི་དང་གཞལ་ཡས་ཁང་སྒོམ་ཡག་གི་བསམ་བློ་འདི་ལ་ཨ་ནི་སྟོང་ཉིད་རྟོགས་པའི་བསམ་བློ་ཅི་ཡང་མི་འདུག་བ། འཁོར་བའི་རྩ་བ་ཨ་ནི་བདག་འཛིན་མ་རིག་པ་དང་འཛིན་སྟངས་དངོས་སུ་འགལ་བའི་ཨ་ནི་བསམ་བློ་ཅི་ཡང་མི་འདུག་བ། དེ་མེད་པ་ཡིན་ན་འཁོར་བའི་རྩ་བ་བདག་འཛིན་མ་རིག་པ་ལ་ཨ་ནི་གནོད་པ་སྤུ་ཙམ་ཡང་མ་བསྐྱལ་བ་འདི་ལ་ཨ་ནི་འདིས་འཁོར་བ་ལས་ཨ་ནི་ག་འདྲས་སྒྲོལ་ཐུབ་ཀི་རེད། ཨ་དེ་རེད། འདིས་འཁོར་བ་ལས་སྒྲོལ་ཐུབ་ཀི་མ་རེད་བ། ཨ་ནི་ག་འདྲས་རེད་ཟེར་ཨ་ནི་དོགས་པ་བསླངས་པ་འདྲ་བ།

ཨ་ནི། གལ་ཏེ། བད་ལོ་འཁོར་བའི་རྩ་བ་བདག་འཛིན་མ་རིག་པ་དང་འཛིན་སྟངས་དངོས་སུ་འགལ་བའི་དེ་བསམ་བློ་གཅིག་ཡོད་དགོས་པ། ཡོད་དགོས་པས་ད་ག་འདྲས་བྱེད་ག་དེ་སྒོམ་ལུགས་གོམས་ན་ག་འདྲས་བྱེད་ག། ཨ་དེ་བསམ་བློ་ག་འདྲས་བཏང་གི་ཡིན་པ། ཨ་བསམ་བློ་གཅིག་གིས་བསམ་བློ་གཉིས་བཏང་ཤེས་ཀི་མ་རེད་བ། ང་ཚོ་སོ་སོའི་སྐྱེ་བོ་གིས་ཨ་ནི་བསམ་བློ་གཅིག་གིས་ཨ་ནི་འཛིན་སྟངས་མི་འདྲ་བ་གཉིས།

རྡོ་རྗེ་གུར་ལས་དཔེར་ན་ཆུ་ནང་ཟླ་བ་བཞིན་གྲོགས་དག་བདེན་མིན་བརྫུན་པ་ཡང་མིན་ཇི་བཞིན་དཀྱིལ་འཁོར་འཁོར་ལོ་ནི་དྭངས་ཤིང་གསལ་བའི་རང་བཞིན་ནོ། ཞེས་གསུངས། རིམ་པ་གཉིས་ཀའི་སྐབས་སུ་ཟབ་གསལ་གཉིས་ནི་ཞེ་སྡང་ཡོངས་བ་ཕྱུག་པ་འདི་ཡིས་ཟབ་རྒྱས་བླ་ན་མེད་པ་ཡིན་པས་ཕར་ཕྱིན་ཐེག་པར་མྱུ་གུ་བདེན་མེད་དུ་རྟོགས་པའི་བློ་ལ་ཆོས་ཅན་མྱུ་གུ་མི་སྣང་བ་བཤད་པ་སོགས་དང་ཡེ་མི་འདྲའོ། ཕར་ཕྱིན་ཐེག་པའི་སྐབས་སུ་ཡིན་ན་མྱུ་གུ་བདེན་མེད་དུ་རྟོགས་པའི་བློ་ལ་མྱུ་གུ་སྣང་གི་མ་རེད་པ།